ཨ་མ་ལགས་ཀྱིས་རང་ལ་ཡ་གཟུགས་པོའི་སྒང་ལ་ཡ་ལག་པ་གང་བྱུང་མང་བྱུང་འཆང་ཡག་གི་སྐོར་ཅིག་བཤད་ཀྱི་ཡིན་ད་ཟེར་ལབ་རེད་འཇིགས་མེད་ཀྱིས། ཨ་མ་ལགས། ཟུག་དགོས་གང་ལ་ཡ་ལག་པ་གང་འཇུག་མ་འཇུག་ཆང་ཡག་དེ་དོན་དག་ཅིག་རེད་པས་སྐད་ཆ་དྲིས་པ་རེད། ཨ་མ་ལགས་ཀྱིས། རེད་ཅིག་མི། གལ་སྲིད་མི་གཅིག་གིས་རང་ལ་ཡ་རྒྱུ་མཚན་མེད་པར་ཟུག་དགོས་གང་ལ་ཡ་ལག་པ་གང་འཇུག་མ་འཇུག་ཆང་པ་ཡིན་ན། དེ་དོན་དག་ཅིག་རེད་ད། ལྟོས་ཨ། ཨ་མ་ལགས་ཀྱིས་རང་ལ་ཡ་དཔེ་ཅིག་བཞག་གོ། གལ་སྲིད་རང་སློབ་གྲྭའི་ནང་ལོགས་ལ་ཡ་མི་གཅིག་གིས་དོན་དག་མེད་པར་བཙན་གྱིས་བྱས་གཟུགས་པོའི་བར་ལ་ཡ་གླེམ། རང་ལ་ཡ་འགུལ་སྐྱོད་བྱེད་རྒྱུ་མ་བཅུག་བྱས་རྗེས་ཨི་ཙི་ཀུ་ལུ་ས་རང་གིས་མི་དགོས་ག་ཚོད་ལབ་ནའི་ལས་ཅང་མ་ཉན་བྱས་རྗེས་ད་དུང་མུ་མཐུད་ནས་ཨི་ཙི་ཀུ་ལུ་ས་པ་ཡིན་ན་རང་ཁོང་ཁྲོ་ཟ་བ་འདུག་པས། ཁོང་ཁྲོ་ཟ་དགོས་བྱུང་ང་སྔོན་མ་གནས་ཚུལ་དེ་འདྲའི་ལྷག་མྱོང་ཡོད། ཨ། དེ་དུས་རང་ཚོར་སྣང་ག་འདྲ་བྱས་བྱུང། ཨུམ། ཁོང་ཁྲོ་ཟ་བྱས་ཤི་གྲབས་བྱས་བྱུང། ཨ་ནི་ངས་མོ་རང་ལ་ཡ། མ་བྱེད་ལབ་བྱས་མ་ཉན་ཙང་འབུད་རྒྱག་བཏང་བཞག་པ་ཡིན། ཨུམ། སྟབས་ཡག་བྱས་རང་ལ་ཡ་དེ་དུས་གནས་ཚུལ་གང་ཡང་ལྷག་ཡོད་མ་རེད། ལྟོས་ད། ཨ་མ་ལགས་ཀྱིས་རང་ལ་ཡ་སྐད་ཆ་ཅིག་བཤད། རང་གི་གཟུགས་པོ་དེ། མགོ་ནས་རྐང་པ་བར་དུ་ཚང་མ་ལོ་རང་མི་གཅིག་ལ་ཡ་བདག་པ་རེད། མི་ག་འདྲ་ཅིག་ཡིན་ན་ལས་རྒྱུ་མཚན་མེད་པར་རང་གི་གཟུགས་པོའི་སྒང་ལ་ཡ་ལག་པ་གང་བྱུང་མང་བྱུང་འཆང་ཡག་གི་དབང་ཆ་ཅང་ཡོད་མ་རེད། ཨུམ། ད་དུང་རང་ནམ་རྒྱུན་གན་ཇི་དང་ཆུ་རས་གོན་པའི་བར་ལ་ཡ་བཀབ་བཞག་པའི་གཟུགས་པོའི་སྒང་གི་གནས་དེ་ཚོ་གསང་བའི་གནས་རེད། དེ་ཚོ་ཡང་ལྷག་པར་དུ་མི་ག་འདྲ་ཅིག་ཡིན་ན་ལས་ལག་པ་འཆང་འཇུག་རྒྱུ་ཡོད་མ་རེད་ད་གོ་འཇིགས་མེད། འོང་ལགས་སོ་ཨ་མ་ལགས། ཨུམ།

ཨ་མ་ལགས་ཀྱིས་རང་གི་འོ་མ་དེ་གྱིས་ཕྱི་འཇུས་དགོས་དུས། སྨན་བྱུག་དགོས་དུས་ཆུ་བཏང་བྱས་གཟུགས་པོ་བཀྲུས་བྱེད་དུས་གསང་བའི་གནས་དེ་ཚོར་ཡ་ཐུག་གི་རེད་དེ་ལ་སྐྱོན་ཅང་ཡོད་མ་རེད་ཧ་གོ་སོང་ཨེ། ཧ་གོ་སོང་ཨ་མ་ལགས། ཨ་མ་ལགས་ཀྱིས་རང་ལ་ཡ་སྒྲུང་ཅིག་བཤད་གོ། སྒྲུང་དེའི་ནང་ལོགས་ལ་ཡ་བུ་མོ་ཆུང་ཆུང་ཞིག་ཡོད་རེད་དེར་ཡ་གནས་ཚུལ་དེ་འདྲའི་ལྷག་པ་རེད། བུ་མོ་དེ་ངས་ངོ་ཤེས་ཀྱི་རེད་པས་ཨ་མ་ལགས། རང་གིས་ངོ་ཤེས་ཀྱི་མ་རེད། ཡིན་ནའི་ལས་དངོས་གནས་བུ་མོ་ཆུང་ཆུང་དེ་འདྲ་ཅིག་ཡོད་རེད། བུ་མོ་དེ། ཨོ། ཕྱི་ལོགས་ལ་ཡ་ཉིན་མ་ཅིག་རྩེད་མོ་རྩེ་གར་ཕྱིན་པ་རེད། བུ་མོ་ཆུང་ཆུང་དེ་རྩེད་མོ་རྩེ་བྱས་བསྡད་དུས་ཅོག་ཅིག་ཡོང་རྗེས་བུ་མོ་དེ་ཡ། བུ་མོ་ཆུན་ཆུན། རང། ངའི་ནང་ལ་ཡ། ཞིམ་ཕྲུག་ལྟ་གར་འགྲོ་གི་ཨ། ངའི་ནང་གི་ཞི་མིའི་ཨ་མ་དེ་ཞིམ་ཕྲུག་སྙིང་རྗེ་མོ་དེ་འདྲ་སྐྱེས་འདུག་ག་ལབ་རེད། བུ་མོ་དེས་ཅོག་དེར་མིག་ལྟ་ཅིག་བྱས་རྗེས་ཅོག་དེ་ནམ་རྒྱུན། ཁོ་ཚོའི་ནང་གི་འཁྲིས་ལ་སྡོད་པའི་ཅོག་དེ་རེད་ཤག་ངོ་ཤེས་ཀྱིས་བསམས་ད་དུང་ཞིམ་ཕྲུག་ལ་ཡ་ལྟད་མོ་ལྟ་སྙིང་འདོད་ཙང་ཅོག་དེ་མཉམ་དུ་ནང་ལ་ཕྱིན་པ་རེད། ཅོག་དེའི་ནང་ལ་སླེབས་དུས་ཞིམ་ཕྲུག་ཤ་ད་མཐོང་ཡག་ཡོད་མ་རེད་བུ་མོ་ཆུང་ཆུང་དེས་ཅོག་དེ་ཡ། ཞིམ་ཕྲུག་ག་པར་ཡོད་རེད་སྐད་ཆ་དྲིས་དུས་ཅོག་དེས། རང་ངའི་རྐང་པའི་སྒང་ལ་བསྡད་ད་ངས་རང་ལ་ཡ་ཞིམ་ཕྲུག་མིག་བསྟན་གོ་ཟེར་ལབ་རེད། དེ་དུས་བུ་མོ་ཆུང་ཆུང་དེས། སྐྱིད་པོ་མེད་པའི་ཚོར་སྣང་གཅིག་ཤར་རྗེས། ད་ང་ནང་ལ་ལོག་འགྲོ་ཡིན་ཟེར་ལབ་ནའི་ལས་ཅོག་དེ་བུ་མོ་དེ་ལོག་མ་བཏང་བྱས་བུ་མོ་ཆུང་ཆུང་དེ་ནང་འཇམ་ནང་ལ་ཡར་ལག་པ་བརྒྱུད་རྗེས་གཟུགས་པོའི་སྒང་ལག་པ་འཆངས་པ་རེད། དེ་དུས་བུ་མོ་ཆུང་ཆུང་དེ་ཤུགས་བྱས་ཅོག་དེའི་ལག་པའི་ནང་ནས་བྲོས་རྗེས་དབུགས་བཏང་ལོང་མ་རག་པ་ནང་ལ་སླེབས་རྗེས་པཱ་ལགས་དང་ཨ་མ་ལགས་ལ་ཡང་དོན་དག་དེ་བཤད་པ་རེད། འཇིགས་མེད་ཧང་སངས་ཧ་ལས་རྗེས་ཨ་མ་ལགས་ལ་ཡང། དངོས་གནས་དེ་འདྲ་བྱས་པ་རེད་པས་ཨ་མ་ལགས་ཟེར་སྐད་ཆ་དྲིས་པ་རེད། ཨ་མ་ལགས་ཀྱིས་རེད་ད། དངོས་གནས་དེ་འདྲ་བྱས་པ་རེད། ཅོག་དེ་བུ་མོ་ཆུང་ཆུང་ལ་ཡ་བརྙས་བཀོ་ཡག་དེ་ཁྲིམས་འགལ་བའི་ལས་ཀ་ཆགས་སོང་ཙང་ཅོག་དེ་གཞུག་གུ་བཙོན་ཁང་ནང་ལ་བཅུག་རྗེས་མནབ་སྲོལ་ཆེན་པོ་ཕོག་པ་རེད། གཞུག་གུ་ནས་ལས་ཀ་དེ་འདྲ་ཅིག་བྱེད་ནུས་ཀྱི་ཡོག་མ་རེད། ཨ་མ་ལགས་མི་སྡུག་ཅག་དེ་ཚོས་བུ་མོ་ཆུང་ཆུང་ལ་བརྙས་བཀོ་ཡག་རྒྱུ་མཚན་ག་རེད། ཨ་མ་ལགས་ཀྱིས་ལས་རྒྱུ་མཚན་ཧ་གོ་མ་སོང་འཇིགས་མེད། ཡིན་ནའི་ལས་གནས་ཚུལ་འདི་འདྲའི་མང་པོ་ལྷག་གི་ཡོད་རེད། བྱས་ཙང་ད་རེས་དེ་ཡང་ཨ་མ་ལགས་དང་རང་མཉམ་དུ་གནས་ཚུལ་འདི་འདྲ་ལ་ཡང་གྲོས་བསྡུར་བྱས་རྗེས་གཞུག་གུ་རང་སོ་སོས་སོ་སོར་ཡང་སྲུང་སྐྱོབ་བྱེད་ཤེས་པ་དགོས་རེད། གལ་སྲིད་མི་རྒན་པ་གཅིག་གིས་རང་གི་གཟུགས་པོའི་སྒང་ལ་ཡང་ལག་པ་གང་བྱུང་མ་བྱུང་འཆངས་པ་ཡིན་ན་རང་འདི་ལབ་ཁག་པོ་ཞེ་དྲག་ཡོད་རེད།

ཚང་མ་བློ་སེམས་ནང་ལོག་ལ་ཡ་ངེས་སོང་ངས་ངེས་སོང་ཨ་མ་ལགས་ཨོ་སྔོན་ལ་ཡ་པཱ་ལགས་དང་ཨ་མ་ལགས་ལབ་དགོས་པ་དང་པོ་བྱས་དེ་ནས་ཨོ་ས་ཆ་དེ་ནས་བྲོས་དགོས་པ་གཉིས་པ་དེ་ནས་གལ་སྲིད་མི་རྒན་པོ་གཅིག་གིས་རང་གི་གཟུགས་པོའི་སྒང་ལག་པ་འཆངས་པ་ཡིན་ན་མི་རྒན་པོ་དེའི་ནོར་འཁྲུལ་རེད་མི་ཞིག་སྤུ་གུ་ཆུང་ཆུང་གི་ནོར་འཁྲུལ་མ་རེད་རེད་པ་ཨ་མ་ལགས། རེད་ད་འཇིགས་མེད་རང་གིས་ཡག་པོ་ཞེ་དྲག་ལབ། ཨོ། ད་གཉིད་ཁུག་གཉིད་ཁུག་ཨ་མ་ལགས་ཀྱིས་དེ་རིང་དགོང་དག་རང་ལ་ཡ་སྐད་ཆ་མང་པོ་ཞེ་དྲག་བཤད་སོང་བ་རང་དཀའ་ལས་ཞེ་དྲག་ཁག་ཡོད་རེད་མགོ། ལགས་སེ་ཨ་མ་ལགས་གཟིམ་འཇག་གནང་གོ། ཨོ་ཡ་གྲོགས་པོ་ཆུང་ཆུང་ཚོ། དེ་རིང་མོ་དོམ་ལགས་ཀྱིས་ཁྱེད་རྣམ་ཚོ་བཤད་ཡག་གི་སྒྲུང་འདི་ད་ག་རྫོགས་སོང་ང། སྒྲུང་ནང་ལོག་ལ་ཡ་འཇིགས་མེད་ཀྱི་ཨ་མ་ལགས་ཀྱིས་འཇིགས་མེད་ལབ་པའི་དོན་དག་དེ་གྲས་ཁྱེད་རྣམ་ཚོས་མཁྱེན་སོང་ངས།